युवाओं की तरह स्वस्थ है उसमें जो है ये हमारे लिए Blessing है और उनके अभी health को कोई issue नहीं है།
ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ནང་གི་ཆིབས་སྒྱུར་གོ་སྒྲིག་དང་འབྲེལ་ཡོད་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་བཀྲ་ཤིས་རྒྱལ་མཚན་ལགས་ཀྱིས་དེ་རིང་གསར་འགོད་པའི་དྲི་བར་བཅར་འདྲི་དང་ལེན་གནང་བ་དང་ཆབས་ཅིག་མགོན་པོ་གང་ཉིད་མཆོག་ཞི་བ་ཚལ་ཕོ་བྲང་དུ་སྐུ་ཁམས་གསལ་ཐང་ངང་ཡོད་པ་དང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གནས་བབ་ཀྱི་ཆ་ནས་སྐུ་ངལ་གསོ་བཞུགས་མཛད་རྒྱུ་གལ་ཆེ་ཆགས་ཀྱི་ཡོད་སྟབས་འདི་ལོ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ས་སླེ་ཆེ་མཆོག लुंगकु यांदा रिंगबे सगा तो छिपु केंगे मेबा सोना सों हे सोलिनेस दलाई लामा जी के ऑफिस से जो है हमारे ऑफिस में एक लेटर आया जिसमें ये लिखा था कि उनके जो बाकी जो शेड्यूल जो विज़िट है बाकी जगहों में ले डिस्ट्रिक्ट के अंदर To bo unke health ko dhiyanme rakke jo he bo

གཞི་རྩའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཁེ་ཉིན་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན་བསོད་ནམས་གླིང་གཞིས་ཆགས་སུ་མང་ཚོགས་ལ་བཀའ་སློབ་བཀའ་དྲིན་སྩལ་ཡོད་པ་དང། དེ་བཞིན་ཁ་སང་དང་དེ་རིང་སོ་སོར་འདི་ག་ཞི་བ་ཚལ་ཕོ་བྲང་དུ་ཕྱི་ནང་གི་དད་ལྡན་པ་རྣམས་ལ་མང་མཇལ་བཀའ་དྲིན་བསྐྱངས་དང་བསྐྱང་བཞིན་པ་རེད་འདུག་ལ་དྭགས་ནས་ཨ་རིའི་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།